དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ།

ཧོ། སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི། རེ་ཌི་འོ་ནང་ནས་མི་མང་ལྷན་རྒྱས། གསན་ཞུ་རོགས་གནང། འདི་ལས་རིམ་འདི། ཆུ་ཚོད་ཕྱེད་ཀ།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

ལྷག་པ་དང་ཅི་ཐམས་ཅད་དེ་ཡབ་པ་ཡེ་ཤུ་གི་བཟོ་ཁྱོག་རེད་དེ་ནས་ཁྱོད་གི་ཉིད་ལ་མ་ཡ་བེད་གོ་གི་ཡིན་ནོ་ཞེས་ཁྱོད་གི་འགྲོ་སྟངས་ལ་ཉིད་ང་འགྲོ་བའི་སྐབས་ལ་ཁྱོད་གི་རོགས་རམ་གནང་རོགས་གནང་སྨད་དེ་ང་དེ་རིང་གི་འདི་ཨ་ས་གི་བ་ནི་ལས་རིམ་ནས་ཞུ་གི་ཡིན་ནོ་ཞེས་ཁྱོད་ཚོ་ཨ་པ་རེད་ཁྱོད་ཚོ་ཕ་མ་རེད་ཁྱོད་ཚོ་གི་འགྲོ་སྟངས་དེ་ང་ཚོ་ལ་གནང་རོགས་གནང་སྨད་དེ་ང་མི་མང་ཚང་མས་གི་བར་ལ།

རེ་ཌི་འོ་ཉན་མཁན་གི་མི་དམངས་ཚང་མ་ལ་ཡང་ཉིད་དེ་ཚོགས་པའི་གི་ཡང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ། ཡ། ད། དེ་རིང་གི་འདི་ལས་རིམ་འདི་མི་དམངས་ཚང་མ་ལ་ཕུལ་མཁན་གི་འགྲོ་སྟངས་འདི་ཡང་ཅི་མ་ན་འོ་དེ་ཡིན་ནོ་ཞེས་འོ་རང་བཟོས་པའི་གི་ཆོས་རེད། དེ་བཟོས་པའི་གི་ཆོས་དེ་སངས་རྒྱས་གི་ལག་པ་ལ་འོང་གི་ཡོད་དོ་ཞེ་དེ་ནང་ལ་ཅི་མ་སེ་མ་ན་ཤི་དམྱལ་བ་ལ་འགྲོ་ཡས་དང་དེ་ནས་ཡར་ལ་ཤི་དམྱལ་བ་ལ་འགྲོ་ཡས་དང་སངས་རྒྱས་ཞིང་ཁམས་ལ་སླེབ་མཁན་དེ་འོ་ནང་ལ་འོང་གི་ཡོད་དོ་ཞེ་ད་ལྟ་ཚེ་དེ་ལ་ལས་ཀ་གང་གང་བེད་མཁན་དེ

དེ་ནས་ཚེ་ཕ་ལོགས་དང་ལྷ་གི་ཞིང་ཁམས་ལ་སླེབ་བྱས་ནས་དཀོན་མཆོག་གི་ཞིང་ཁམས་ལ་སླེབ་བྱས་ན་མར་ལ་འགྲོ་ཡས་མན་དེ་ད་ལྟ་ཚེ་འདི་གི་འོ་རང་གི་ལག་པ་རེད་ཚེ་འདི་ལ་མི་དང་ཧམ་པ་ཧམ་འཇོམས་མ་བེད་པ་བྱས་མི་གི་རྒྱུ་མ་འཕྲོག་པ་བས་མི་གི་འགྲོ་སྟངས་ལ་མ་འཆུག་པ་ཅིག་བས་བས་ཁུ་ན་དེ་ནས་འོ་མི་དེ

དེ་ནས་དེའི་སྐབས་ལ་མི་མང་ཚང་མ་ཡང་འདི་གི་འགྲོ་སྟངས་དང་དེ་གི་སྡོད་སྟངས་ཀྱི་ཐོག་ལ་ཕེབས་རོགས་གནང། ང་གི་འདི་ཨ་ས་ལན་དེ་ཡོད་དོ་ཅི་མི་མང་ཚང་མ་དེ་ལས་ཀ་དེ་ཅི་ཐམས་ཅད་དེ་ཚེ་འདི་ལ་རང་བ་རང་གི་འགྲོ་སྟངས་ཡག་པོ་ཕེབས་ཁུག་ན་ཚེ་ཧ་ལོག་ལ་ཡང་སྐྱིད་པོ་ཡོང་བ་རེད་སྡུག་པོ་ཡོང་བ་མ་རེད་སྨྲས་ཏེ་ཁོང་ཚོས་གི་གསུངས་གནང་དེ་ཡོད་དོ་ཅི་དེ་ནས་ཁོང་ཚོའི་བསྐོས་བཞག་གང་གནང་མཁན་དེ་ལ་ཡེ་ཤུ་གོ་ཡབ་ཡེ་ཤུ་གི་བསྐོས་བཞག་གང་གནང་མཁན་དེ་ལ་འགྲོ་སྟངས་གང་གནང་མཁན་དེ་ལ་འོ་རང་འགྲོ་ཁུག་ན་དེ་ནས་འདི་རི་ལ་ཡག་པོ་ཡོང་བ་རེད་མེད་དེ་གསུངས་གནང་དེ་ཡོད་དོ་ཅི་དེའི་ཐོག་ལ་མི་མང་ཚང་མ་ཕེབས་རོགས་གནང་མེད་དེ་ང་དེ་རིང་འདི་ཨ་ས་གི Bani Radio ལས་རིམ་གི་མདུན་ནས་མི་མང་ཚང་མ་ལ། ཡང་ཞུ་གི་ཡིན་ནོ་ཞེས་ཡང་སང་ཉིན། འདིའི་གི་དུས་ཚོད་ནས་འདིའི་སྐབས་ནས་ཡང་མི་མང་ཚང་མས་གི་བར་ལ་ང་ཡང་འདིའི་གི་འགྲོ་སྟངས་དང་འདི་ལས་ཡག་པོ་འོ་དེ་ཞིག་ཁེར་ནས་ཡང་མི་མང་ཚང་མས་གི་བར་ལ་ང་འོང་གི་ཡིན་ནོ་ཞེས།

འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་སན་དེས་དང་འགྲོ་སྟངས་ཀྱི་སན་དེས་དང་མ་ཡང་གི་སན་དེས་ཁེར་ནས་ང་འོང་གི་ཡིན་ནོ། ཐུགས་རྗེ་ཆེ། ཡེ་ཨ་ས་གི Bani Radio ཚོགས་པའི་གི་མི་མང་ཚང་མ་ལ་དགུང་སང་ཞུ་གི་རེད།

ཨོ་ད་མི་མང་ཚང་མ་དེ་རིང་ཅི་གི་སྐད་ལུགས་ལ་ཆིས་མེད་ཟེར་མ་གནང་རང་གི་ཁྱིམ་གི་ཉལ་ས་དང་རང་གི་ལྟོ་ཟ་ས་དང་རང་གི་སྡོད་ས་དེ་གཙང་མ་བཟོ། རང་བཟོས་པ་གཅིག་རང་གཙང་མ་བྱས་ནས་ཆོ་ཡོང་མ་རེད་རང་བཟོས་པ་གཅིག་རང་རང་ང་བཟོས་པ་གཅིག་ད་ད་གཙང་མ་ཡག་པོ་ཡོང་རེད་དེ་མེད་དེ་ཆོ་ཡོང་མ་རེད།

ཟ་ས་འཐུང་ས་དེ་གཙང་མ་ཞེ་དྲག་བཟོ་དགོས་རེད། ད་རང་གི་ཁྱིམ་ནང་ལས་ཀ་མང་པོ་ལོག་ཟས་བཙོག་པ་དང་བཙོག་པ་ཆུ་བཙོག་པ་དང་ཅི་ཚང་གོ་ཐོན་དགོས་བ། འོ་ད་དེ་དེ་ལ་ཡང་ཁྱིམ་གྱི་རྒྱ་གཅིག་ལ།

དེ་ནས་ཅི་ཚང་གོ་དེ་གཙང་མ་ཡོད་ས་མ་ན་དེ་ནས་འདི་ལ་ཡག་པོ་ངུ་ཡོང་རེད་ཞེས་མེ་དེ་གསུང་དུ་འདུག་ཨོ་གནས་འདི་དམ་པ་ཚོ་དེ་རིང་ང་རང་གི་ཡུལ་དང་རང་གི་འགྲོ་སྟངས་རང་གི་སྡོད་ས་ཁྱིམ་ཚང་ཅི་ཚང་གོ་དེ་གཙང་མ་ངུ་དགོས་ཀྱི་ཡིན་མེ་དེ་ཁྱེད་ཚོ་མི་མང་ཚང་མ་ལ་ངས་གི་དེ་རིང་སློབ་དེ་ཡོད་པ་ལ་དེའི་དེ་ཁྱེད་ཚོ་མི་མང་ཚང་མའི་གི་སེམས་ནས་རང་གི།

གཞན་དག་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་དམངས་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།